སྐྱེ་བ་འགགས་པས་རྒ་ཤི་དང། མྱ་ངན་དང་སྨྲེ་སྔགས་འདོན་པ་དང། སྡུག་བསྔལ་བ་དང་ཡིད་མི་བདེ་བ་དང། འཁྲུག་པ་རྣམས་འགག་པར་འགྱུར་ཏེ། དེ་ལྟར་ན་སྡུག་བསྔལ་གྱི་ཕུང་པོ་ཆེན་པོ་འབའ་ཞིག་པོ་འདི་འགག་པར་འགྱུར་རོ་ཟེར་ནས་ད་དེ་གསུངས་རེ་ཞེས་གསུངས། ད་དེ་འདྲ་མདོ་ཚིག་དག་འབྲིང་བ་དེ་མ་འདས་ནས་གོ་ཁ་ཐུག་ཤིང་འབྲིང་དུ་ར། གཉིས་པ་དེའི་དོན་བཤད་པ་ལ་གཉིས་ཡོད་དེ།

རྐྱེན་འདི་ཡོད་སོང་ཙ་ནི་འབྲས་བུ་དེ་དུས་དེར་ཐོན་ཡོང་དགོས་རེད། འགྲུབ་ཡོང་དགོས་རེད་ད་འདི་ཡོད་པས་འདི་འབྱུང། བློའི་གཡོ་བ་མེད་པའི་རྐྱེན་ལས་བྱུང་བ་ཟེར་དེ་དབང་ཕྱུག་གི་བློའི་གཡོ་བ་སྔོན་དུ་གཏོང་བ་མ་ཡིན་པ་འདིར། ད་འདི་སྐྱེས་པའི་ཕྱིར་འདི་སྐྱེ་ཞེས་པ་འདི་སྔའི་མ་དེ་རྒྱུ་འདི་སྐྱེས་པའི་ཕྱིར། འབྲས་བུ་འདི་སྐྱེས་ཟེར་བ་འདི་ཕྱི་མ་དེ་ད་ཡིད་ལ་ཆོས་ཉིད་སྔ་མ་སྔ་མ། དེ་ཚོ་རེད། རྒྱུ་འདི་ལ་བརྟེན་ནས་འབྲས་བུ་འདི་སྐྱེས།

མ་རིག་པའི་རྐྱེན་གྱིས་འདུ་བྱེད་འདུ་བྱེད་ཀྱི་རྐྱེན་གྱིས་རྣམ་ཤེས་རྣམ་ཤེས་ཀྱི་རྐྱེན་གྱིས་མིང་གཟུགས་མིང་གཟུགས་ཀྱི་རྐྱེན་གྱིས་སྐྱེ་མཆེད་སྐྱེ་མཆེད་ཀྱི་རྐྱེན་གྱིས་རེག་པ་རེག་པའི་རྐྱེན་གྱིས་ཚོར་བ་ཟེར་དེའི་བར་དུ། རྟེན་འབྲེལ་ཚར་གཅིག་གིས་ང་རང་ཚོ་ལ་ཆ་བཞག་ན་ང་ཚོ་གི་སྐྱེ་བ་འདིའི་འཕེན་བྱེད་ཀྱི་རྒྱུ་འབྲས་ཉིད་དུ་བསྟན་པ་རེད། མིང་གཟུགས་ནས་ཚོར་བའི་བར་བཞི་དེ་འཕངས་པའི་ཡན་ལག་རེད། མ་རིག་པ་ནས་རྣམ་ཤེས་བར་གསུམ་དེ་འཕེན་བྱེད་ཀྱི་ཡན་ལག་རེད། ཁོ་གཉིས་རྒྱུ་འབྲས་དངོས་སུ་བསྟན་ནས་ང་རང་ཚོའི་སྐྱེ་བ་འགྲུབ་བྱེད་ཀྱི། འགྲུབ་བྱེད་ཀྱི་རྒྱུ་འབྲས་ཉིད་དུ་ཤུགས་བསྟན་བྱས་ཡོད་ང་རོ་བསྟན་ནོ་ལ། ད། མིང་གཟུགས་ཀྱི་རྐྱེན་གྱིས།

འཕེན་བྱེད་ཀྱི་རྒྱུ་འབྲས་ཟེར་དེའི་བར་དུ་གི་རྟེན་འབྲེལ་ཚར་གཅིག་བསྟན་ཡོད་རེད། ཚར་གཅིག་ཏུ་ག་འདྲ་བསྟན་ཡོད་རེད་ཟེར་ན། འཕེན་བྱེད་རྒྱུ་འབྲས་དངོས་སུ་བསྟན་ནས་འགྲུབ་བྱེད་རྒྱུ་འབྲས་ཤུགས་བསྟན་བྱས་ཡོད་རེད། ཁོ་གཉིས་སྙུག་མོ་ཅོག་གི་ལུང་བསྟན་གྱིས་འགྲུབ་བྱེད་ལ་ཤུགས་བསྟན་བྱས་ཡོད་རེད་མ་གཏོགས་དངོས་བསྟན་བྱས་ཡོད་མ་རེད་དེ། འགྲུབ་བྱེད་ཀྱི་རྒྱུ་འབྲས་དེ་ཤུགས་བསྟན་བྱས། དེ་ལོ་མ་ཚང་གི་དུས། ཚོར་བའི་རྐྱེན་གྱིས་སྲེད་པ་བྱས་པའི་དེའི་མན་ཆད་སྲེད་པ་མན་ཆད་དུ།